དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་བཞུགས་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ

阿萨尼 ，box box number， 丁卡曼多 · 尼泊尔。
朋友们， 欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙。 中央邮政信箱七一零三零号， 香港九龙中央邮政信箱七幺零三零号，

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། radio ནས་མི་མང་ཚང་མས་ཀྱི་བར་ལ་གསན་མྱོང་གི་ཡོད། བོད་པ་མི་མང་ཚང་མ་ལ་ང་ཡི་ཨ་ས་གི་སྲེ་སྨན་གྱི་ཡབ་ཡེ་ཤུ་གི་ལས་ནས་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་གསན་བཞུགས་རོགས་གནང། དེ་རིང་གི་ལས་ནས་ཚང་མ radio ཉན་མཁན་གི་མི་མང་གི་རེད།

ཡབ་ཡེ་ཤུ་མཉམ་དུ། སྨོན་ལམ་གྱིས་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡེ་ཤུ་གིས་ངེད་རང་གི་འགྲོ་སྟངས་ཀྱི་ཐོག་ལ་ཁྱོད་ཚོ་གི་གང་སྨན་བཅོས་ཡག་པོ་བྱེད་དེ། ཁྱོད་འདི་འཛམ་བུ་གླིང་གི་རྒྱལ་པོ་རེད་ཁྱོད་འདི་འཛམ་བུ་གླིང་གི doctor རེད་འོ་ཁྱོད་ལ་ཅི་ཚང་གོ་ཧ་གོ་དགོས་ཀྱི་ཡོད་འོ་དེས་ད། ཐེངས་གཉིས་པའི་སྐབས་ལ་ཡང་ཁྱོད་དེ་གིས་ཁྱེད་ཚོ་དེ་གི་འཛམ་བུ་གླིང་ལ་ཕེབས་དགོས་ཡོད་འོ་དེ་ཕེབས་པའི་གི་ཐོག་ལ་འགྲོ་སྟངས་གི་ཐོག་ལ་ངས་གི་ཡང། ཧ་མི་གོ་བའི་རྒྱ་ལ་ཧ་མ་གོ་བའི་རྒྱ་ལ་ཁྱོད་གི་ཆོས་མ་སླེབས་པའི་རྒྱ་ལ་ཆོས་སླེབས་བཅུག་ཡས་གི་ཐོག་ལས་ནས་ང་འདི radio གི་ནང་ནས་ང་མི་མང་ཚང་མ་ལ་ཁྱོད་གི་བཀའ་བརྗོད་མཁན་གི་ཐོག་ལ་རོགས་རམ་གནང་ཨ་མིན། མི་མང་ལྷན་རྒྱས་རྣམས་སོ། ད་དེ་རིང་གི་འདིའི་གསུང་རབ་དེ་ག་རེ་ཡོད་ཟེར་ན། ཁྲག་རླུང་གི་དོན་དག། ཨོ། དེ་ཁྲག་རླུང་གི་དོན་དག་ཟེར་གི་དེ་གང་རེད། མི་དེ་ལ་ཁྲག་རླུང་མང་པོ་འོང་གི་རེད། མི་གི་སེམས་པ་དེ་ལ་ཁྲག་རླུང་མང་པོ་ལང་གི་རེད། ད་དེ་ཁྲག་རླུང་ལང་མཁན་གི་དོན་དག་དེ་དོན་གོ་ཤོག་དེ་གཅིག་གང་རེད་ཟེར་ན། ཡབ་ཡེ་ཤུ་གི་དེ་གི Bible ཆོས་ནང་ལ་ཅི་ཞུས་ཏེ་ཡོད་ཟེར་ན། ཨོ། དེ་ཁྲག་རླུང་གི་མ་དེ།

བསམ་བློ་མང་པོ་བཏང་ནས་བྱེད་དགོས་ཀྱི་ཡིན་ནོ། མི་མང་ལྷན་རྒྱས་ཚང་མ་ཚོ། དེན་དེན་དེ་དུས་ཚོད་ལ་མི་མང་པོ་དགོས། ཁོ་རང་ལས་ཀ་ནི། ཚུལ་ཚུལ་ཁྲིམས་ཞུགས་བསྡད་ཡོད་པ་རེད། དེ་ལས་ནས་རང་གི་སྒྲིག་འཛུགས་ཀྱི་ཐོག་ལ་སྐྱོན་རྒྱག་དགོས་ཡོད་པ་རེད། དེ་སུ་དེས་གསུངས་ནས་རང་གི་བསམ་བློ་ལ་ཆོས་ཀྱི་ཐོག་བསམ་བློ་བཏང་ན་ཡག་པོ་ཡོད་རེད། དེ་ནི་རང་གི་ལས་དང། ཚུལ་ཁྲིམས་མིན་གྱི་ཐོག་ལ། ཤེས་པ། སེམས་པ། སུ་ལ་སུ་ཡི་དོན་ལ་ཡང་མ་ཞེན། དེས་རང་དོན་ལ་རང་སྲུང་བྱས་ན་ཡག་པོ་ཡོང་རེད། མི་མང་ལྷན་རྒྱས་ཚང་མ་ཚོ་དེ་ནས་ཡང།

ཞེས་བྱ། ཁྱེར་རོ། དུས་གསལ་རེ་ཁྱེར་རོ་བཏང་ནས་ཆོ་གང་ཡང་ཡོང་མ་རེ། ལྷན་རྒྱས་རྣམ་པ་ཚོ། ཀྱི་ཆ། ཆ་ཚང་མ་ཧང་བ་འགོས་ནས་གཏམ་མང་པོ་སྨྲ་ནས་རང་དུས་ཚོད་མང་པོ་ཡོང་གི་རེ། དེ་ནས་རང་གི་བསམ་བློ་དང་ཚུལ་ཁྲིམས་ཚང་མ་ནོངས་ཀྱི་རེ། དེ་ནས་ལན།

འདི་རང་དགའ་མོ་དང་སྐྱིད་པོ་ཆགས་ཀྱི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དེ་ནས་དཀོན་མཆོག་གི་འགྲོ་སྟངས་དེ་ལ་ཕེབས་གནང་རང་གི་འཇིག་རྟེན་ལ་ཕན་ཐོབ་ཀྱི་ཡོད་ཐོབ་ཀྱི་ཚང་མ་ཕྱིན་གྱི་ཡོད་དོ་ཡོད་དཀོན་མཆོག་གི་ཚུལ་ཁྲིམས་ཀྱིས་འདི་གསུངས་ཏེ་ཡོད་པ་རེད།

བྱས་བསམ་བློ་ཡོད་ན་དཀོན་མཆོག་ཡབ་ཀྱི་འགྲོ་སྟངས་དང། ཞེ་ཀིན་གྱི་མི་མཉམ་དུ་འགྲོ་ན་ཡག་པོ་ཡོང་བ་རེད། མི་མང་ལྷན་རྒྱས་རྣམ་པ་ཚོ། མི་མང་ལྷན་རྒྱས་རྣམ་པ་ཚོ་རང་མཉམ་དུ་ཆགས་པས་ཀིན་གྱི་ཆོས་གྲོགས་དང་ཚུལ་ཁྲིམས་དེ་གིན་དྲུག་དེ་ནས་དེ་ནས་ཕྱག་ཕེབས་གནང་ཡག་པོ་ཡོད་བ་རེད། རང་གི་བྱེད་མཁན་བྱ་གཞི། འོ་ཡོང་ལས་རང་གིས་གསུངས། མཉམ་དུ་དུས་ཚོད་བྱས་གོས་དེ་ཚང་མ་འོ་རང་གིས་ཡག་པོ་བྱས་ནས་མྱོང་དགོས་གོ་ཡོད། ཡང་ཁོ་དང་ང་ཡི་ལུས་ལ་དེ་གིན་འདུག་ག་འདྲུ་བྱས་ནས་བྱེད་མཁན་འདི་ལ་བསམ་བློ་མང་པོ་བཏང། བཏང་ནས་ཡག་པོ་ཡོང་བ་རེད་ཡབ་དཀོན་མཆོག་གི་ཆོས་ལ། མོས་པར་བྱས་ནས། ཉིན་མཚན་འགྲོ་ན་འདི་ལ་ཕན་ཆེན་པོ་ཡོད་བ་རེད། ཁྱེད་རང་གི་ལུས་ལ་མང་པོ་ཁྲག་རླུང་དང། སྡུག་པོ་མང་པོ་ཡོང་གི་རེད་དེ་ཡི་ཐོག་ལ་ཡབ་ཡེ་ཤུ་ལ་ནི་ལ་ཡི། ཚེ། ཚད་བཞིའི་ནང་ཁུལ། མཆོག་གི་གནང་གི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་འོ་རང་གི་འཇིག་རྟེན་གྱི་དོན་ལ་སྡུག་པོ་མང་པོ་ཡོང་གི་རེད་ཡིན་ན་ཡང། ཡང། ཡབ་དཀོན་མཆོག་ལ་སྨོན་ལམ་དང་སྨོན་ལམ་ཡང་དག་པ་ཡང་དག་པོ་བཏང་ན་འདི་ཐམས་ཅད། ཁོང་ཚོ་ཡིས་ཟློག་གི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ Radio ཉན་མཁན་ངའི་མི་དམངས་འདི་དུས་ཚོད་དེའི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་དེ་དུས་ཚོད་དེ་དུས་རྫོགས་སོང་ད་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་སང་ཉིན་ཡང་དེ་གི་དུས་ཚོད་ལ་འོ་རང་ཚང་མ་ཡང་ཨ་ས་གི Sundays དེ་ཁ་ནས་ང་དུས་ཚོད་དེ་ལ་ཁྱོད་ཚོ་མི་དམངས་ཚང་མའི་བར་ལ་སླེབས་ཀྱི་རེད་ཐུགས་རྗེ་ཆེ།

ད་ང་ཡང་བདུད་ཀྱི་སྐྱོ་པོ། ཕམ་པ་དང་ངན་པ་ནང། གྲོལ་བ། དེ། ཞི་བདེ། འཁུར་ཡོང་མཁན་དཀོན་མཆོག་གིས་བདུད་ཁྱེད་རང་གི། རྐང་པའི་གི་འོག་ལ་རྫི་རྒྱུའི་ཆེད་དུ་མགྱོགས་པོ་ནུས་པ་གནང་གི་རེད། ང་ཚོར་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་དགོས། ཁོང་གིས་ང་ཚོ་ནག་ཁུང་གི་ནུས་པ་ནས་ཐར་པ་གནང་བ་རེད། ཁོང་གིས་ང་ཚོ་རང་གི་བརྩེ་བའི་གི་སྲས་ཀྱི་རྒྱལ་ཁབ་ནང་ལ་ཁྲིད་གནང་བ་རེད། བདུད་ཀྱི།

ཁ་ཐད་ཁ་གཏད་བྱེད་རྒྱུ་ཡོད་ཙང་ཁྱེད་རང་ཚོ་འདི་འདྲ་བྱེད་དགོས་ང་ཚོ་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་གི་རེད་ཁོང་གིས་ང་ཚོ་ཡི་གཙོ་བོ་ཡེ་ཤུ་མ་ཤི་ཀ་བརྒྱུད་ནས་ང་ཚོ་ལ་རྒྱལ་ཁ་གནང་གི་རེད་གལ་སྲིད་དཀོན་མཆོག་ང་ཚོ་ཡི་ཕྱོགས་ལ་ཡོད་ན་ང་ཚོ་ཡི་ཁ་ཐད་ལ་སུ་སུ་ཡོང་ཐུབ་གི་རེད།

མཐོ་པོ་ཡིན་ནས་དམའ་པོ་ཡིན་ནས་གཞན་ག་རེ་ཡོད་པ་ཚང་མ་ཚང་མས་ཡེ་ཤུ་ཀྱི་བརྒྱུད་ནས་སྟོན་པའི་གི་དཀོན་མཆོག་གི་བརྩེ་བ་འདི་ནས་སུ་གང་གིས་ང་ཚོ་ལོགས་ཀ་བྲལ་ཐུབ་གི་མ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང། ཡེ་ཤུ་ཀྱིས་གསུང་པ་ང་ཚུར་ཡོང་གི་ཡིན། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་ལ་ཡང། ཡང་དག་པའི་ལས་ཀ་བྱས་ནས་འགྲོ་ན་དེ་ནས་བདུད་ཀྱི་དཔྱད་པས་མི་གོ་ཡོད་པ་རེད་བདུད་ཟེར་མཁན་དེ་ཁོང་ཚོ་ལ་མང་པོ་ཅིག་བཀའ་དྲིན་གནང་བ་རེད་ཁོང་ཚོ་ལ་མང་པོ་ཅི་ལས་ཀ་ལ་ལས་དང་ཅི་ཚང་མགོ་ལ་གནོངས་པ་རེད་དེ་ཁོང་ཚོས་གི་འདི་བདུད་འདི་ལ་འདུལ་བ་ལ་ལས་ཀ་མང་པོ་བྱེད་དགོས་པ་རེད་འདི་བདུད་འདི་འདུལ་བའི་ཐོག་ལ་རེད་ཁོང་ཚོ་ཚེ་འདི་ལ་གྲོངས་པ་རེད་གྲོངས་དེ་ཡང་ཚེ་གཉིས་པ་དེ་ཁོང་རང་གི་འདི་ནང་ལ་ཕེབས་ཀུན་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་བདུད་ཟེར་མཁན་དེ་ཅི་གང་ཡང་ཡག་པོ་མ་རེད་ཅེས་བདུད་ཀྱི་བཀའ་དེ་ལ་ནམ་ཡང་མ་ཉན་ཅེས་བདུད་ཀྱི་བཀའ་དེ་བསྐྱུར་ནས་ཡབ་ཡེ་ཤུ་ཀིན་གསུངས་པའི་གི་གསུང་རབ་ཡབ་དཀོན་མཆོག་གིས་གསོལ་བ་བཏབ་ནས་སྡོད་ན་འདི་མིན་ཙང་ཡག་པོ་གང་ཡང་ཡོང་མ་རེད། ཨ་མེན།